ཡར་ཁ་ཆེ་མདོག་ལ་དེའི་ནང་ལོགས་དེ་ལ་ཁུ་ཁ་ཆེ་བ་དེ་ལ་མ་ཡིན་པའི་ཁུའི་ནང་ལོགས་སྐོར་ལ་འདི་འདྲི་བྱེད་པ་ཞིག། སྙིང་ཁ་ཆེ་མདོག་ལ་མའི་ནང་དུ་སྲོག་གི་ངོ་བོ་རང་གི་ཡིན་རྒྱུ་རང་གི་སྲོག་གི་ངོ་བོ་ཡིན་པ་ལ་ཡིན་རྒྱུ་ཡིན་པ་ལ་ཡི་གེ་ཨང་ཟེར་གྱི་ཡི་གེ་ཨང་དཀར་པོ་གཅིག་ཁོ་ལ་ན་ན་ཡང་ན་ད་ཡོད་པ་ཀྱོག་ཀྱོག་ཡོད་པ་ཟེར་ཡི་གེ་དེ་འོད་ཟེར་དཀར་པོ་ལྕགས་ཀྱུ་ལྟ་བུ་དབུགས་ཕྱིར་རྒྱུ་བ་དང་ལྷན་ཅིག་ཏུ་སྣ་བུག་གཡས་པ་ནས་ཕྱིར་འཕྲོས་ཏེ།

འཁོར་ལོ་ལ་རིག་པའི་ལྷ་མོ་དབྱངས་ཅན་མ་དང་བཅས་པ་ཞིག་ལ་དགའ་བའི་ཤེས་རབ་དང་གོ་གཉིས་ཀ་ཅིག་ལྕགས་ཀྱུས་འཐེན་པ་བཞིན་དུ་བཀུག་པས་ཤངས་བུག་གཡོན་པ་ནས་ཡང་དག་གཡས་པ་ནས་ལྷ་མོ་དབྱངས་ཅན་མའི་ཤངས་བུག་གཡས་པ་ནས་ཚུར་ཐོན་པས་ཨེ་ན་ཡཱ་ན་མ། ཤེས་རབ་ཀྱི་འཁོར་ལོ་སེ་ན་མ་ཡི་ཤམ་དེ་ན་ཡོ་ཨ་རེ། ཡི་གེ་ཟླ་བའི་དཀྱིལ་འཁོར་ཞེས་བསྟན་པའི་ཡི་གེ་ཧྲིམ་གྱི་ཞལ་ཁྲིའི་མཐའ་ལ། ཨུ་མ་ཨ་ཨ་ཨི་ཨི་ཨུ་རི་རི་ཟེར་བྱས་ནས་དབྱངས་བཅུ་དྲུག་ཏུ་བཀོད་བྱ་ཞེས་པ་དེ་རེད། རེ་བ། པད་མ་འདབ་མ་བརྒྱད་ཅེས་འདབ་མ་རེ་རེ་ལ་ཡི་གེ་གཉིས་གཉིས་བཀོད་བྱས་ཏེ་ཤེས་རབ་ཀྱི་འཁོར་ལོ་དེ་དེས་ཕྱག་ཏུ་ཨོ་དེ་འདྲས་གཅིག་དང་ལྷ་མོ་དབྱངས་ཅན་མ་སྐུ་མདོག་དཀར་པོ་ཆུ་སྐྱ་ཁྱུག་སྟེ་ཕེབས་ནས་རང་གི་ཁ་ཐུག་དེ་ལ་བཞུགས་སོང་བསམ་པའི་བསམ་བློ་བཏང། སྐར་མདའ་འཕངས་པ་བཞིན་དུ་བྱས་མདུན་གྱི་ནམ་མཁར་སྤྱན་དྲངས། ད། ཨོམ་བིར་ཏི་ཏི།